ྋགོང་ས་མཆོག་སྐུ་ཚེ་ཞབས་པད་བརྟན་པ་དང་ལྷག་པར་དུ་མགོན་པོ་ཚེ་དཔག་མེད་ཀྱི་ངོ་བོར་བརྟན་པའི་ཆེད་དུ་གཞུང་སྒེར་སོགས་ནས ྋགོང་ས་མཆོག་ལ་བརྟན་བཞུགས་འབུལ་སྲོལ་མང་དག་ཞིག་ཡོད་པའི་ཁྲོད་ནས་སྐུ་བཅར་རྣམ་རྒྱལ་གྲྭ་ཚང་གི་ཐུན་མོང་མ་ཡིན་པའི་གཟིམ་ཆུང་བརྟན་བཞུགས་འདི་མགོན་པོ་མཆོག་གི་དགུང་སྐག་དངོས་གཞི་དང་མངའ་གསོལ་སྐབས་དམིགས་བསལ་གྱི་འབུལ་སྲོལ་ཡོད་པ་ཞིག་རེད། གཟིམ་ཆུང་བརྟན་བཞུགས་ཀྱི་ཆོ་ག་འདི་ཡང་རྒྱལ་མཆོག་སྐུ་ཕྲེང་ལྔ་པ་ཆེན་པོ་མཆོག་གིས་ལྗགས་རྩོམ་གནང་བ་ཞིག་ཡིན་པ་དང། འདི་ལོ ྋགོང་ས་མཆོག་བོད་ལུགས་ལྟར་དགུང་གྲངས་དགུ་བཅུ་ཕེབས་པའི་གོ་སྟོན་དང་སྦྲགས་གཟིམ་ཆུང་བརྟན་བཞུགས་ཞིག་བསྟར་འབུལ་ཞུས་གནང་ཡོད་པ་རེད། དེ་སོང་ཙང་འདི་གའི་གསར་འགོད་པ་བསྟན་འཛིན་དབང་འདུས་ནས་སྐུ་བཅར་རྣམ་རྒྱལ་གྲྭ་ཚང་གི་སློབ་སྤྱི་ཐུབ་བསྟན་ཡར་འཕེལ་ལགས་དང་ལྷན་དུ་གཟིམ་ཆུང་བརྟན་བཞུགས་ཞེས་པའི་མཚན་གནས་ཐོབ་ཚུལ་དང་རྒྱལ་བ་རིམ་བྱོན་དང་སྐུ་བཅར་རྣམ་རྒྱལ་གྲྭ་ཚང་དབར་གྱི་འབྲེལ་བ་ཇི་ལྟར་བྱུང་ཡོད་པའི་སྐོར་ལ་གླེང་མོལ་ཞུ་རྒྱུ་ཡིན།
ཐོག་མར་དེ་ལ་རྒན་ལགས་ཀྱིས་ང་ཚོར་བཅར་འདྲི་དང་ལེན་གནང་བར་ཐུགས་རྗེ་ཆེ། ཨང་དང་པོ་ངས་བཀའ་འདྲི་ཞུ་ཡ་དེ་ལ་ད་ཉེ་ཆར། བོད་ཀྱི་ལོ་གསར་ཚེས་ལྔའི་ཉིན་ལ་སྐུ་བཅར་རྣམ་རྒྱལ་གྲྭ་ཚང་གིས ྋགོང་ས་མཆོག་གི་ཕོ་བྲང་དུ་ཨ་ནི་གཟིམ་ཆུང་གི་བརྟན་བཞུགས་ཅིག་འདུག་ཟེར་བསྟར་འབུལ་ཞུས་གནང་ཡོད་རེད། བདེ་སྲུང་དང། གཟིམ་ཆུང་གི་བརྟན་བཞུགས་ལབ་ན་ག་རེ་ལབ་དགོས་ཡོད་རེད། ཨ་ནི་གཟིམ་ཆུང་གི་བརྟན་བཞུགས་འདི་གི་བྱུང་རིམ་གྱི་ལོ་རྒྱུས་ཅིག་ང་ཚོར་ངོ་སྤྲོད་ཤིག་གནང་རོགས་གནང། ད་ལྟ་གཟིམ་ཆུང་བརྟན་བཞུགས་ཟེར་བ་དེ་སྤྱི་ཡོངས་མཚན་གྱི་ཐོག་ནས་བལྟས་པ་ཡིན་ན་བརྟན་བཞུགས་ད་འབུལ་ཡུལ་འདི་ནམ་རྒྱུན་ང་ཚོ་དཔེར་ན་རྒྱ་གར་འཕགས་པའི་ཡུལ་ལ་ཆ་བཞག་པ་ཡིན་ན་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དང་ཨ་ནི་ཡུལ་གྲུ་གཞན་དག་ལ ྋགོང་ས་སྐྱབས་མགོན་ཆེན་པོ་མཆོག་ཆིབས་བསྒྱུར་གནང་ནས་བརྟན་བཞུགས་ཕུལ་གྱི་རེད་བ། ད་གཟིམ་ཆུང་བརྟན་བཞུགས་ཟེར་ཡ་འདི་བོད་ཡིན་ནའི་རེད་རྒྱ་གར་ཡིན་ནའི་རེད་འཕགས་བོད་གཉིས་ཀའི་ལོགས་ལ་ཡང་རྒྱལ་བ་རིམ་བྱོན་རང་གི་ནམ་རྒྱུན་བཞུགས་སའི་རྒྱལ་བའི་ཕོ་བྲང་གི་གཟིམ་ཆུང་ནང་ལོགས་ལ་ཡར་བཅར་ནས་བརྟན་བཞུགས་ཕུལ་གྱི་ཡོད་པ་ཡིན་ཙང་དེའི་ཆ་ནས་གཟིམ་ཆུང་ལྟ་ག་ཚོ་རེད་བརྟན་བཞུགས་འབུལ་ཡུལ་གྱི་ཆ་ནས་ནི་གཟིམ་ཆུང་བརྟན་བཞུགས་ཅེས་ཞུ་གི་ཡོད་རེད་ད་བརྟན་བཞུགས་འདི་ཆོ་གའི་ཐོག་ལ་ཆ་བཞག་པ་ཡིན་ནའི་ད་ང་ཚོ་ཚེ་ལྷ་རྣམ་གསུམ་སྒྲོལ་དཀར་ཡིད་བཞིན་འཁོར་ལོ་ཨ་ནི་རྗེ་བཙུན་རྣམ་པར་རྒྱལ་མ་དེ་ནས་ཚེ་དཔག་མེད་ད་འདི་གསུམ་གྱི་སྒོ་ནས་ད་གཙོ་བརྟན་བཞུགས་ཆོ་ག་བྱེད་ཀྱི་ཡོད་རེད་ད་གཟིམ་ཆུང་བརྟན་བཞུགས་ཟེར་གི་ཐོག་མའི་མཚན་དེ་ཡང་རྒྱལ་མཆོག་ལྔ་པ་ཆེན་པོ་ངག་དབང་བློ་བཟང་རྒྱ་མཚོ་མཆོག་གི་ཨ་ནི་ད་གསུང་འབུམ་ནང་ལ་གསུང་འབུམ་ཕྱི་ནང་གསང་གསུམ་ཡོད་པའི་ནང་ལོགས་ནས་གསུང་ནང་མའི་ནང་ལོགས་ལ་ཨ་ནི་ཚེ་དཔག་མེད་དྭངས་མ་བཅུད་འདྲེན་གྱི་སྒོ་ནས་གཟིམ་ཆུང་གི་བརྟན་བཞུགས་ཆོ་ག་ཕྱོགས་བསྒྲིགས་ལྗགས་རྩོམ་གནང་བ་རེད་དེ་ནས་བྱས་པ་གཅིག་ཕལ་ཆེར་གཟིམ་ཆུང་བརྟན་བཞུགས་ཟེར་གི་ཐོག་མ་མིང་ཐོགས་སྟངས་དང་ཨ་ནི་བྱུང་རིམ་གི་ཐོག་མའི་ད་འགོ་ཚུགས་ད་རྒྱལ་བ་ལྔ་པ་ཆེན་པོའི་སྐབས་ནས་མར་བྱུང་བ་ཅིག་ཆགས་ཀྱི་ཡོད་རེད་དེ་ནང་བཞིན་གྱི་གཟིམ་ཆུང་བརྟན་བཞུགས་ཕུལ་ཡ་དེའང་རྒྱལ་བ་སྐུ་ཕྲེང་རིམ་བྱོན་གྱི་རྣམ་ཐར་ནང་ལོགས་དང་ལྷག་པར་དུ་ཨ་ནེ་སྐུ་བཅར་རྣམ་རྒྱལ་གྲྭ་ཚང་གི་ད་བྱུང་རབས་ལོ་རྒྱུས་གང་ཡང་ད་ཕྱག་དེབ་ལ་ཨ་ནེ་ང་ཚོ་ཉམས་ཞིབ་བྱས་པ་ཡིན་ན་རྒྱལ་བ་སྐུ་ཕྲེང་རིམ་བྱོན་ཨ་ནེ་ག་རེ་ཟེར་ང་ཚོ་དགུང་སྐག་གི་སྔ་བསུ་དང་ཨ་ནེ་དགུང་སྐག་དངོས་གཞིའི་སྐབས་ལ་ཨ་ནེ་རྣམ་རྒྱལ་གྲྭ་ཚང་ཕན་བདེ་ལེགས་བཤད་གླིང་ནས་གཟིམ་ཆུང་བརྟན་བཞུགས་བསྟར་འབུལ་རིམ་པར་བྱས་ནས་ཞུས་པ་དེ་རྣམ་ཐར་ཁག་ལ་ཡང་གསལ་བ་ཅིག་ཡོད་རེད་དེ་ཞིག་ཡོད་པ་ནང་བཞིན་བྱས་ནས་ང་ཚོ་རྒྱ་གར་འཕགས་པའི་ཡུལ་ལ་ཡིན་པ་ཡིན་ནའི་སྐུ་བཅར་རྣམ་རྒྱལ་གྲྭ་ཚང་ཕན་བདེ་ལེགས་བཤད་གླིང་གིས ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གི་ད་དགུང་སྐེག་ཨ་ནི་ཡང་ག་སོ་ར་དང་སྔོན་བསུ་སྔོན་བསུ་དངོས་གཞི་ཚང་མ་ལོ་ལ་ཨ་ནི་གཟིམ་ཆུང་བརྟན་བཞུགས་བསྟར་འབུལ་ཞུས་ཡོད་རེད་དཔེར་ན་ཉེ་རབས་ལ་ཆ་བཞག་པ་ཡིན་ནའི་ཉིས་སྟོང་བཅུ་ལ་གཟིམ་ཆུང་བརྟན་བཞུགས་བསྟར་འབུལ་ཞུས་ཡོད་རེད་དེ་ནང་བཞིན་གྱི་ཉིས་སྟོང་ཨ་ནི་བཅུ་བཞི་ལོ་ལ་གོང་ས་སྐྱབས་མགོན་ཆེན་པོ་མཆོག་དགུང་གྲངས་བརྒྱད་ཅུ་ལ་ཕེབས་པའི་གྱ་སྟོན་གྱི་བརྟན་བཞུགས་ཐོག་མ་དེ་ཡང་ག་སོ་སྐུ་བཅར་རྣམ་རྒྱལ་གྲྭ་ཚང་ཕན་བདེ་ལེགས་བཤད་གླིང་ནས་གཟིམ་ཆུང་བརྟན་བཞུགས་བསྟར་འབུལ་ཞུས་ཡོད་རེད་དེ་དང་ཕྱོགས་མཚུངས་པ་བྱས་ནས་ད་ལོ་ང་ཚོ་ད་ཕྱི་ལུགས་དང་རང་ལུགས་གཉིས་ཀྱི་ནང་ནས་ང་ཚོ་བོད་ལུགས་གོང་ས་སྐྱབས་མགོན་ཆེན་པོ་མཆོག་དགུང་གྲངས་དགུ་བཅུ་ལ་ཕེབས་ཀྱི་ཡོད་པ་ཡིན་ཙང་ཨ་ནི་གོ་སྟོན་གྱི་བརྟན་བཞུགས་ཀྱི་ཐོག་མ་གཟིམ་ཆུང་བརྟན་བཞུགས་བསྟར་འབུལ་ཞུས་ཡོད་རེད་བྱུང་རིམ་ལོ་རྒྱུས་ཀྱི་ཐོག་མདོར་བསྡུས་ཤིག་ཞུས་པ་ཡིན་ན་ཇི་འདྲ་ཞིག་ཆགས་བསྡད།
ལགས་སོ་ད་རྒན་ལགས་ཀྱིས་གོང་དུ་གསུངས་ནང་བཞིན་ད་སྐུ་བཅར་རྣམ་རྒྱལ་གྲྭ་ཚང་དང་རྒྱལ་བ་སྐུ་ཕྲེང་རིམ་བྱོན་བར་ལ་དམིགས་བསལ་གྱི་འབྲེལ་བ་ཡོད་པ་དང་ད་ག་ནང་བཞིན་གྱི་སྐུ་བཅར་རྣམ་རྒྱལ་གྲྭ་ཚང་འདི་ཨ་ནི་རྒྱལ་བ་སྐུ་ཕྲེང་རིམ་བྱོན་གྱི་དམིགས་བསལ་གྱི་གྲྭ་ཚང་རེད་ཞེས་ཡང་དེ་འདྲའི་གྱི་ལབ་སྲོལ་ཡོད་རེད། དེ་སོང་ཙང་སྐུ་བཅར་རྣམ་རྒྱལ་གྲྭ་ཚང་དང་རྒྱལ་བ་སྐུ་ཕྲེང་རིམ་བྱོན་བར་གྱི་འབྲེལ་བ་དེ་ག་འདྲ་ཡིན་ན། ད་རྒྱལ་བ་སྐུ་ཕྲེང་རིམ་བྱོན་གྱི་རྣམ་ཐར་དང་སྐུ་བཅར་རྣམ་རྒྱལ་གྲྭ་ཚང་གི་ད་ག་སོ་རའི་བྱུང་རབས་ལོ་རྒྱུས་དེ་ཁ་བྲལ་ཐབས་མེད་པ་ཅིག་ཆགས་བསྡད་ཡོད་རེད། ད་རྒྱལ་བ་སྐུ་ཕྲེང་དང་པོ་རྗེ་དགེ་འདུན་གྲུབ་པ་དང་དམིགས་བསལ་སྐུ་བཅར་རྣམ་རྒྱལ་གྲྭ་ཚང་ཕན་བདེ་ལེགས་བཤད་གླིང་འབྲེལ་བ་ཁེལ་ཡོད་མ་རེད་རྒྱལ་བ་སྐུ་ཕྲེང་དང་པོས་གཙོ་བོ་ཕྱག་བཏབ་པའི་དགོན་པ་དེ་གཙང་གི་གདན་ས་བཀྲ་ཤིས་ལྷུན་པོ་ཆགས་བསྡད་ཡོད་རེད། ད་སྐུ་ཕྲེང་གཉིས་པ་གཙང་གི་གདན་ས་བཀྲ་ཤིས་ལྷུན་པོ་ལ་ཡང་ཏོག་ཙམ་བཞུགས་བཟོད་མ་བདེ་བའི། ཨ་ནི་ག་སོ་རེད་ད་སྣང་ཚུལ་འདྲ་བའི་བྱུང་ནི་ཨ་ནི་ལྷོ་ཁའི་ཕྱོགས་ལ་ཡ། རྗེ་བདག་ཉིད་ཆེན་པོས་ཕྱག་བཏབ་པའི་ད་དགོན་སྡེ་འདི་འདྲ་མང་པོ་ཡོད་རེད་འོ་དེ་ཚོ་ལ་བརྟེན་ནས་མ་ལྷོ་ཁའི་ཕྱོགས་ལ་ད་བསྟན་པ་དང་འགྲོ་བའི་དོན་དག་ཨ་ནི་མཛད་པ་འཕྲིན་ལས་བསྐྱངས་པའི་སྐབས་ལ་ལྷོ་ཁའི་ཕྱོགས་ལ་ཡ་མངའ་དྭགས་རྒྱལ་གསུམ་གྱི་ནང་ལོགས་ནས་ཆོས་འཁོར་རྒྱལ་གྱི་གཙུག་ལག་ཁང་ཐོག་མར་གསར་བཞེངས་གནང་འདི་གནང་པའི་ལོ་དེ་ལ་ཡ། ཨ་ནི་ཆིག་སྟོང་ལྔ་བརྒྱ་བཅུ་མེད་དགུ་ལོ་ལ་ཨ་ནི་ཡོངས་གྲགས་ང་ཚོ་ལྷ་མོའི་བླ་མཚོ་འདི་གནས་སྒོ་ཕྱེས་པ་རེད་དེ་ནས་བྱས་པ་ཅིག་ང་ཚོ་ད་ལྷ་མོའི་བླ་མཚོ་ནས་རྒྱལ་བ་སྐུ་ཕྲེང་རིམ་བྱོན་དང་པཎ་ཆེན་སྐུ་ཕྲེང་རིམ་བྱོན་ལ་སོགས་པ་ཁོང་རྣམ་པ་ཚོ་ད་ཡང་སྲིད་ངོས་འཛིན་བྱེད་པའི་སྐབས་ལ་མཚོ་གཟིགས་བསྟན་ཡག་གི་གཙོ་བོ་དཔེར་ན་རྒྱལ་བ་སྐུ་ཕྲེང་བཅུ་བཞི་པར་ཆ་བཞག་པ་ཡིན་ནའི་ཨ་ཀ་མ་ཐོག་མར་མཚོ་གཟིགས་བསྟན་ཡག་དེ་འདྲའི་བྱས་ནས་རྒྱལ་བའི་ལུང་བསྟན་ག་སོ་ད་ལྷ་མོའི་དཔལ་ལྡན་ལྷ་མོ་དང་ད་ལྷ་མོའི་མཚོའི་ནང་གི་མཚོ་མཇལ་གྱི་ད་ལུང་བསྟན་ནང་བཞིན་བྱས་ནས་ངོས་འཛིན་ཐུབ་པ་བྱུང་ཡོད་རེད་འོ་དེ་འདྲ་བྱས་ནས་ལྷ་མོའི་བླ་མཚོ་དེ་ཐོག་མར་རྒྱལ་བ་སྐུ་ཕྲེང་གཉིས་པས་ད་གནས་སྒོ་འབྱེད་ཅིང་མཁས་པའི་དབང་པོ་ཆེ་མཚུངས་མེད་དགེ་འདུན་རྒྱ་མཚོར་གསོལ་བ་འདེབས་བྱས་ནས་རྣམ་ལྔ་ལ་ནས་གསལ་བ་ནང་བཞིན་བྱས་ནས་དེ་དུས་ཨ་ནི་ཆོས་འཁོར་རྒྱལ་གྱི་གཙུག་ལག་ཁང་ཐོག་མར་གསར་བཞེངས་གནང་ནས་ཆོས་འཁོར་རྒྱལ་གྱི་གཙུག་ལག་ཁང་དེ་ལ་ཡང་གྲྭ་ཚང་བཞི་གསར་བཞེངས་གནང་ཡོད་རེད་གྲྭ་ཚང་བཞིའི་ནང་གི་ཐོག་མ་དེ་ལེགས་བཤད་གླིང་གྲྭ་ཚང་ཟེར་དེ་རེད་དེ་ནས་བྱས་པ་གཅིག་གི་ཨ་ནི་རྣམ་རྒྱལ་གྲྭ་ཚང་ཕན་བདེ་ལེགས་བཤད་གླིང་གི་ཐོག་མའི་དབུ་ཚུགས་ཡས་དེ་ཆིག་སྟོང་ལྔ་བརྒྱ་བཅུ་མེད་དགུ་ལོ་ལ་དབུ་ཚུགས་པ་ཡིན་ཙང་དེ་ནས་བྱས་པ་གཅིག་གི་ལོ་རྒྱུས་བལྟས་པ་ཡིན་ན་ལོ་ང་ཚོ་ལྔ་བརྒྱ་བཅོ་ལྔ་འགྲོ་གི་ཡོད་རེད་དེ་ཡིན་དུས་ཆེ་ལ་ལོ་ལྔ་བརྒྱ་བཅོ་ལྔ་ཟེར་དུས་ལོ་རྒྱུས་ཐུང་ཐུང་ཆགས་ཡོད་མ་རེད་ལོ་རྒྱུས་ཧ་ཅང་རིང་པོའི་དགོན་པ་གཅིག་ཆགས་བསྡད་ཡོད་རེད་ད་ཡིན་པ་ཡིན་ནས་རྒྱལ་བ་སྐུ་ཕྲེང་གཉིས་པ་ཆོས་འཁོར་རྒྱལ་གྱི་གཙུག་ལག་ཁང་ལ་སོགས་པ་དེ་ཚོ་གསར་བཞེངས་ལེགས་གྲུབ་ཟིན་ནས་རྒྱལ་བ་སྐུ་ཕྲེང་གཉིས་པ་རང་གི་གདན་ས་དེ་དཔལ་ལྡན་འབྲས་སྤུངས་ཆགས་བསྡད་ཡོད་རེད་འབྲས་སྤུངས་ཆ་བཞག་པ་ཡིན་ནས་སྐབས་དེ་དུས་ཀྱི་སྣེའུ་དཔོན་ག་སོ་ར་དང་སྣེའུ་དཔོན་ནམ་མཁའ་བཟང་པོ་དེ་ནང་བཞིན་གྱི་དེའི་རྗེས་ལ་ཡང་ག་སོ་ར་སྣེའུ་དཔོན་གྱི་རིམ་པ་དང་དེ་ནང་བཞིན་གྱི་མི་དབང་བཀྲ་ཤིས་གྲགས་པའི་སྣེ་གདོང་རྒྱལ་པོ་ཁོང་གིས་འབྲས་སྤུངས་ལ་ཕེབས་པའི་སྐབས་ལ་ཁོ་རང་གི་ཚེར་ཤག་རྡོ་ཁང་སྔོན་མོ་ཟེར་ཡག་དེ་རྒྱལ་བ་སྐུ་ཕྲེང་གཉིས་པ་ལ་ཕུལ་ནས་རྒྱལ་བ་སྐུ་ཕྲེང་གཉིས་པས་ཨ་ནི་དགའ་ལྡན་ཕོ་བྲང་ཕྱོགས་ལས་རྣམ་རྒྱལ་ཟེར་ཡས་དེ་མཚན་གསོལ་ནས་དགའ་ལྡན་བླ་བྲང་མིང་ཆགས་དེ་རེད། དེ་ནས་བྱས་པ་གཅིག་གིས་ཨ་ནི་རྒྱལ་བ་སྐུ་ཕྲེང་རིམ་བྱོན་གྱི་ད་མི་གདན་ས་རང་དེ་འབྲས་སྤུངས་སུ་ཆགས་དེ་རེད་དེ་འདྲ་ཡིན་པ་ཡིན་ཙང། རྒྱལ་བ་སྐུ་ཕྲེང་གཉིས་པའི་ད་སྐབས་དེའི་སྐབས་ཀྱི་ད་ཞབས་ཕྱི་ཞུ་མཁན་དེ་ཡ་རྣམ་རྒྱལ་གྲྭ་ཚང་གི་ཐོག་མའི་དགེ་འདུན་བཞི་རེ་གཅིག་ཡོད་རེད། འདི་ཚོ་འབྲས་སྤུངས་སུ་མཉམ་དུ་ཕེབས་ནས་དེའི་རྗེས་ལ་ཡང་རྒྱལ་བ་སྐུ་ཕྲེང་གསུམ་པས་ཆིག་སྟོང་ལྔ་བརྒྱ་དྲུག་ཅུ་རེ་བརྒྱད་ཀྱི་ལོ་ལ་ཨ་ནེ་འབྲས་སྤུངས་ཀྱི་ནང་ལོགས་ལ་གསང་སྔགས་དགའ་ཚལ་ཟེར་ཡས་དེ་གསར་བཞེངས་གནང་ནས་རྣམ་རྒྱལ་གྲྭ་ཚང་ཐོག་མར་ཕྱག་བཏབ་དེ་ལ་ཡང་ཕན་བདེ་ལེགས་བཤད་གླིང་ཟེར་ཡས་ཀྱི་མཚན་གསོལ་གཟེངས་བསྟོད་གནང་བ་ནས་བྱས་པ་གཅིག་གིས་རྣམ་རྒྱལ་གྲྭ་ཚང་དངོས་གཞི་དེ་དེ་ནས་དབུ་ཚུགས་པ་རེད་དེ་ནས་དབུ་ཚུགས་པ་ནས་བྱས་པ་ཡིན་ན་ལོ་ལྔ་བརྒྱ་ལོ་བཞི་བརྒྱ་ལྔ་བཅུ་ང་དྲུག་འགྲོ་གི་ཡོད་རེད་ད་རྒྱལ་བ་སྐུ་ཕྲེང་གསུམ་པ་བསོད་ནམས་རྒྱ་མཚོའི་སྐུ་དུས་ལ་ཨ་ནེ་གཙོ་བོ་ང་ཚོ་སོག་པོ་དང་དམིགས་བསལ་གྱི་ཐུན་མོང་མ་ཡིན་པའི་འབྲེལ་བ་བྱུང་དེའི་ནང་བཞིན་གྱི་སྐབས་དེ་དུས་ཀྱི་སོག་པོའི་རྒྱལ་པོ་ཨལ་ཐན་དང་རྒྱལ་བ་སྐུ་ཕྲེང་གསུམ་པ་བསོད་ནམས་རྒྱ་མཚོ་རྣམ་པ་གཉིས་ཀྱི་ད་སྐུ་ཚེ་ཞབས་པད་བརྟན་ཡས་དེ་ཧ་ཅང་གི་གལ་གནད་ཆེན་པོ་ཡིན་པ་ཡིན་ཙང་རྣམ་རྒྱལ་གྲྭ་ཚང་ཕན་བདེ་ལེགས་བཤད་གླིང་གི་སྐུ་ཞབས་རྣམ་པ་ཚོས་ཞབས་རིམ་ལ་ཡང་རྣམ་རྒྱལ་མའི་ཆོ་ག་ཉི་མ་ཆ་ཆེན་ཆད་མེད་དུ་གསུང་འདོན་གནང་བ་ཡིན་ཙང་ཆོ་གའི་ཆ་ནས་རྣམ་རྒྱལ་གྲྭ་ཚང་ཟེར་ཡས་དེ་མིང་ཐོགས་པ་རེད་མ་གཏོགས་མཚན་དངོས་གནས་དེ་རྒྱལ་བ་བསོད་ནམས་རྒྱ་མཚོས་ཕན་བདེ་ལེགས་བཤད་གླིང་ཟེར་ཡས་དེ་གསོལ་ཏེ་ཆགས་ཀྱི་ཡོད་རེད། ད་དེ་འདྲ་ཡིན་པ་ཡིན་ཙང་ཨ་ནི་འབྲས་སྤུངས་ལ་ཡང་གསང་སྔགས་དགའ་ཚལ་དེའི་གཤམ་ལ་ཡང་ཨ་ནི་རྣམ་རྒྱལ་གྲྭ་ཚང་ཕན་བདེ་ལེགས་བཤད་གླིང་གི་ད་འཛིན་སྐྱོང་དང་འབྲེལ་བའི་ཨ་ནི་བཀྲ་ཤིས་ཁང་གསར་ཟེར་ཡས་དང་དེ་ནང་བཞིན་གྱི་དེ་དང་འབྲེལ་བ་ཡོད་པའི་ཨ་ནི་སྡེ་པ་བཀྲས་རབ་སོགས་པ་རིམ་པར་བྱས་ནས་བྱུང་བ་རེད་དེ་ཡིན་ནའི་ད་རྒྱལ་བ་སྐུ་ཕྲེང་ཨ་ནི་བཞི་པའི་སྐབས་ལ་གྲྭ་ཚང་ལ་ཡང་ཐུན་མོང་མ་ཡིན་པའི་ཕྱག་ལེན་མང་པོ་ཅིག་གསར་འཛུགས་གནང་ཡོད་རེད་རྒྱལ་བ་སྐུ་ཕྲེང་གསུམ་པའི་སྐབས་ལ་ཆ་བཞག་པ་ཡིན་ན་རྒྱལ་བ་སྐུ་ཕྲེང་གསུམ་པ་ཐེངས་མ་གཅིག་གི་ལྷ་ལྡན་ཆོ་འཕྲུལ་སྨོན་ལམ་ཆེན་མོའི་ཚོགས་ཀྱི་གོས་མཐའ་ཚོགས་མགོན་ལ་དབུ་བཞུགས་གནང་སང་ཉིན་དེ་ད་འབྲས་སྤུངས་ལ་ཡ་ཕྱིར་ལོག་ཕེབས་ཡས་ཡིན་པས་ད་དེའི་དགོང་མོ་ཐ་མ་དེ་ལ་ཡ་ད་ས་སྐྱའི་མགོན་པོ་གུར་ཞལ་ལ་སོགས་པ་དེ་འདྲས་བསྟེན་ཡོད་དགོས་ཡ་གི་རྟགས་དང་མཚན་མ་བྱུང་བ་རེད་ད་སངས་རྒྱས་ཀྱི་བསྟན་པའི་དོན་དག་དེ་འདྲས་ཡིན་པས་ད་མགོན་པོ་གུར་ཞལ་ལ་སོགས་པ་གྲྭ་ཚང་ལ་ཡ་ཕྱག་ལེན་བཙུགས་ནས་ད་ལྟའི་ང་ཚོ་གྲྭ་ཚང་ནས་མགོན་པོ་གུར་ཞལ་གྱི་ད་གཏོར་སྒྲུབ་སྒྲུབ་མཆོད་ལ་སོགས་པ་ཚུགས་ནས་མདོར་བསྡུས་པ་ཡིན་ན་རྒྱལ་བ་ལྔ་པ་ཆེན་པོའི་སྐབས་ལ་གཏོར་སྒྲུབ་སྒྲུབ་མཆོད་དེ་ཡས་གཞུང་འབྲེལ་གྱི་མཛད་སྒོ་བཟོས་ནས་བོད་ཟླ་གསུམ་པའི་ཚེས་པ་དྲུག་བདུན་བརྒྱད་ཉི་མ་གསུམ་པོ་དེ་བརྒྱད་གཏོར་བྱས་ནས་བོད་གཞུང་གི་གཞུང་འབྲེལ་གྱི་མཛད་སྒོ་བྱས་ཏེ་ང་ཚོ་ཁ་སོ་རའི་གཞུང་གི་གཞུང་ཞབས་རྣམ་པ་ཚོས་ཚེས་པ་བརྒྱད་ནས་དབྱར་ཆས་བཞེས་ཡས་དང་ལྔ་མཆོད་ཉིན་མོ་ནས་དགུན་ཆས་བཞེས་ཡས་ཀྱི་དབྱར་དགུན་གྱི་ཆས་གོས་བརྗེ་པོ་རྒྱག་ཡས་ཀྱི་གཞུང་འབྲེལ་གྱི་མཛད་སྒོ་འདི་འདྲ་ཆགས་བསྡད་ཡོད་རེད། རྒྱལ་བ་སྐུ་ཕྲེང་བཞི་པའི་སྐབས་ལ་ཆ་བཞག་པ་ཡིན་ན་མ་གཅིག་དཔལ་ལྡན་ལྷ་མོ་ད་རྒྱལ་བ་སྐུ་ཕྲེང་གཉིས་པ་ནས་ད་ཅིག་འབྲེལ་བ་བྱུང་བ་ཡིན་ཙང་དཔལ་ལྡན་ལྷ་མོའི་མདོས་བསྐང་ལ་སོགས་པ་གྲྭ་ཚང་ལ་བཙུགས་ནས་ད་ལྟའི་ཆ་ནས་ཉམས་མེད་རྒྱུན་འཛིན་ཡོད་པ་ཅིག་ཆགས་བསྡད་ཡོད་རེད། ད་དེ་ནས་རྒྱལ་བ་ལྔ་པ་ཆེན་པོ་ངག་དབང་བློ་བཟང་རྒྱ་མཚོའི་སྐུ་དུས་ལ་ཆ་བཞག་པ་ཡིན་ན། ཆིག་སྟོང་དྲུག་བརྒྱ་བཞི་བཅུ་ཞེ་གཉིས་ལོ་ལ་བོད་གཞུང་དགའ་ལྡན་ཕོ་བྲང་དབུ་བརྙེས་ནས་རྒྱལ་བ་ལྔ་པ་ཆེན་པོས་བོད་ཆོལ་ཁ་གསུམ་ལ་ཡ་ལུགས་གཉིས་ཀྱི་ཆབ་སྲིད་མངའ་དབང་བསྒྱུར། དེའི་སྐབས་ལ་སྐུ་བཅར་རྣམ་རྒྱལ་གྲྭ་ཚང་ཕན་བདེ་ལེགས་བཤད་གླིང་གི་དགེ་འདུན་པ་ཚོས་ད་དབུ་བ་དཔུང་སྡེ་གྱི་ཞབས་ཕྱི་གཟེངས་སུ་ཐོན་པ་ཞུས། ཡང་སྒོས་རྒྱལ་བ་ལྔ་པ་ཆེན་པོ་རང་ཉིད་ད་མི་བོད་འབངས་ཀྱི་ད་དབུ་ཁྲིད་ཆགས་ཏེ་ལུགས་གཉིས་ཀྱི་དབུ་ཁྲིད་ཆགས་བསྡད་ཡོད་པ་ཡིན་ཙང་ད་བོད་ཀྱི་ཆབ་སྲིད་ཀྱི་འཛིན་སྐྱོང་བཅས་ཀྱི་འདི་གདན་ས་འབྲས་སྤུངས་བྱས་པ་ཡིན་པ་ཡིན་ན། ཐུགས་ཐག་བདེ་པོ་ཡོད་མ་རེད་ཡིན་པ་ཡིན་ཙང་ཨ་ནི་འཛིན་སྐྱོང་གི་སྡེ་ཚན་དེ་ཁབ་ཚང་གི་ཆབ་སྲིད་ཀྱི་བསྟི་གནས་དེ་ཕོ་བྲང་པོ་ཏཱ་ལ་ཨ་ནི་ཉམས་གསོ་དང་སྦྲགས་ནས་ཕོ་བྲང་པོ་ཏཱ་ལ་གནང་བ་ཡིན་ཙང་ཨ་ནི་སྐུ་གཞོགས་ཚོས་རྒྱལ་བ་ལྔ་པ་ཆེན་པོའི་ད་མི་གསུང་ཞབས་ཞུ་ག་ལ་སོགས་པ་ད་ཁྲི་ལ་བཅར་ནས་ཞུ་དགོས་ཀྱི་ཡོད་པ་ཡིན་ཙང་ནམ་རྒྱུན་ནས་སྐུ་བཅར་ཞུ་གི་ཡོད་རེད་དེ་འདྲ་བྱས་ནས་ཨ་ནི་གདན་ས་འབྲས་སྤུངས་ལ་ཡལ་ག་དེ་ཡོད་ཡོད་བྱས་ཨ་ནི་སྐུ་གཞོགས་མང་ཆེ་དེ་མར་པོ་ཏཱ་ལ་ལ་སྤོས་པ་ཡིན་ཙང་ཨ་ནི་རྩེ་རྣམ་རྒྱལ་གྲྭ་ཚང་ཟེར་གྱི་མཚན་དེ་དེ་ནས་ཐོབ་པ་རེད་ད་རྒྱལ་བ་སྐུ་ཕྲེང། དྲུག་པའི་སྐབས་ལ་རྣམ་རྒྱལ་གྲྭ་ཚང་འདི་ཐོར་ཞིག་ཅིག་ཕྱིན་པ་རེད་ཕྱིན་དགོས་ཡག་དེ་སོག་པོ་ཇུན་གར་ཨོ་རོད་ཇུན་གར་གྱིས་བོད་ལ་དམག་ཡོང་ནས་སྐབས་དེ་དུས་ཀྱི་རྙིང་མའི་དགོན་པ་མང་པོ་ཞིག་གཏོར་བཤིག་བཏང་བ་རེད་དེ་ཡིན་དུས་རྒྱལ་བ་ལྔ་པ་ཆེན་པོའི་སྐབས་ལ་གྲྭ་ཚང་ལ་ཡང་རྙིང་མའི་ཕྱག་ལེན་མང་པོ་ཞིག་གསར་འཛུགས་གནང་བ་ཡིན་ཙང་དེའི་ཆ་ནས་རྣམ་རྒྱལ་གྲྭ་ཚང་ཡང་གཏོར་བཤིག་བཏང་ནས་རྣམ་རྒྱལ་གྲྭ་ཚང་གི་གཉེར་པ་དང་དགེ་འདུན་ཞལ་གྲངས་བཅུ་བདུན་ཙམ་ཅིག་ཆུ་ལ་གཡུག་པ་དང་སོག་རྩ་དང་སོགས་པ་དེ་འདྲ་བྱས་ནས་གང་ལྟར་མདོར་བསྡུས་པ་ཡིན་ན་རྒྱལ་བ་སྐུ་ཕྲེང་དྲུག་པ་རིན་ཆེན་ཚངས་དབྱངས་རྒྱ་མཚོའི་སྐུ་དུས་ལ་རྣམ་རྒྱལ་གྲྭ་ཚང་ནས་རྦད་དེ་ཐོར་ཞིག་འདྲ་བ་ཕྱིན་པ་རེད། ཡིན་པ་ཡིན་ནའི་རྒྱལ་བ་སྐུ་ཕྲེང་བདུན་པ་རྒྱལ་བ་བསྐལ་བཟང་རྒྱ་མཚོ་དགུང་ལོ་བདུན་ད་དགུང་ལོ་བརྒྱད་ཙམ་ལ་ཕེབས་པའི་སྐབས་ལ་གཅིག་སྟོང་བདུན་བརྒྱ་བཅོ་ལྔ་ལོ་ལ་དགུང་ལོ་བདུན་བརྒྱད་མ་གཏོགས་ཕེབས་ཀྱི་ཡོད་མ་རེད་དེ་དུས་རྣམ་རྒྱལ་གྲྭ་ཚང་འདི་ཧ་ཅང་གི་ད་ག་ཚོད་ལོ་རྒྱུས་ཡུན་རིང་པོ་ཡིན་པ་རྒྱལ་བ་སྐུ་ཕྲེང་རིམ་བྱོན་གྱི་ཐུན་མོང་མ་ཡིན་པའི་གྲྭ་ཚང་ཡིན་པ་དེ་འདྲའི་གལ་ཆེན་པོ་ལ་གཟིགས་ནས་དགུང་ལོ་ཆུང་ཆུང་མ་གཏོགས་ཕེབས་མེད་ནའི་རྣམ་རྒྱལ་གྲྭ་ཚང་འདི་བསྐྱར་དུ་ག་ཚོད་རེད་ད་བསྐྱར་འཛུགས་གནང་ཨེ་ན་ནི་འདིའི་ཆོ་ག་ཕྱག་ལེན་འདི་ཡི་ཆ་ཚང་ལོ་ཙཱའི་གསར་འཛུགས་གནང་དགོས་ཀྱི་ཡོད་པ་ཡིན་ཙང་ཨེ་ནི་སྐབས་དེ་དུས་ང་ཚོ་རི་བོ་དགེ་ལུགས་པའི་ད་རིག་པ་འཛིན་པ་གསང་སྔགས་ཀྱི་དགོན་སྡེ་ནང་ནས་ད་གུར་དཀར་པོའི་ཏོག་ལྟ་བུ་བྱས་ནས་ཞེས་པ་ཅིག་བསྔགས་བརྗོད་གནང་ཡོད་རེད་རྒྱལ་བ་ལྔ་པ་ཆེན་པོའི་རྣམ་ཐར་ནང་ལོགས་ལ་འོ་དེ་ཡིན་དུས་དེ་ནང་བཞིན་གྱི་ཨེ་ནི་དཔལ་ལྡན་སྨད་རྒྱུད་གྲྭ་ཚང་གི་ཨེ་ནི་ཕྱག་ལེན་ཡི་དམ་གསང་བདེ་འཇིགས་གསུམ་ཁ་སང་སྐུ་མདུན་གྱི་ད་ལྟ་བརྟན་བཞུགས་ཀྱི་བཀའ་སློབ་ནང་ལོགས་ལ་རྣམ་རྒྱལ་གྲྭ་ཚང་ལ་ཡང་ཡི་དམ་གསང་བདེ་འཇིགས་གསུམ་དང་དཔལ་དུས་ཀྱི་འཁོར་ལོའི་ཕྱག་ལེན་ཡོད་པ་དེ་ཚོ་ཚགས་ཚུད་པོ་ཡོད་རེད་ད་དུང་ཡོད་པ་འདི་ཡར་རྒྱས་བཏང་དགོས་ཟེར་བཀའ་གནང་བ་ལ་གཞི་བྱས་ནས་གསང་བདེ་འཇིགས་གསུམ་འདི་རྒྱལ་བ་སྐུ་ཕྲེང་བདུན་པས། འདི་ནི་རྒྱུད་སྨད་ཀྱི་ཕྱག་བཞེས་ནང་བཞིན་བྱས་ནས་བཙུགས་གནང་བ་རེད། དེ་ནང་བཞིན་གྱི་གཅིག་སྟོང་བདུན་བརྒྱ་ལྔ་བཅུ་ང་གཉིས་ལོ་ལ་རྒྱལ་བ་སྐུ་ཕྲེང་བདུན་པས་གྲྭ་ཚང་ནང་ཐུན་མོང་མ་ཡིན་པའི་བཅོམ་ལྡན་འདས་དཔལ་དུས་ཀྱི་འཁོར་ལོའི་ཨ་ནི་ཕྱག་ལེན་གར་ཐིག་དབྱངས་གསུམ་དང་བཅས་པ་ཆ་ཚང་བཙུགས་ནས་ད་དཔེར་ན་རྒྱལ་བ་སྐུ་ཕྲེང་བཅུ་བཞི་པ་ཆེན་པོས་དུས་འཁོར་དབང་ཆེན་ཐེངས་མ་སུམ་ཅུ་རྩ་བཞི་སོགས་གནང་བ་འདིའི་ཕྱག་ལེན་དེ་རྒྱལ་བ་སྐུ་ཕྲེང་བདུན་པའི་གནས་བྱེད་པ་གཅིག་གི་གྲྭ་ཚང་ནང་བཙུགས་ནས་འདི་བར་དུ་ད་ལྟ་ཁ་སོར་ད་ལྟ་བར་དུ་ཉམས་མེད་རྒྱུན་འཛིན་ཡོད་པ་དང་ད་རྒྱལ་བ་སྐུ་ཕྲེང་བདུན་པའི་སྐབས་ནས་བྱུང་བ་ཅིག་ཆགས་ཀྱི་ཡོད་རེད། ད་རྒྱལ་བ་སྐུ་ཕྲེང་བདུན་པས་ལྷག་པར་དུ་ཨ་ནི་རྣམ་རྒྱལ་གྲྭ་ཚང་སྔོན་མ་རྒྱལ་བ་ལྔ་པ་ཆེན་པོའི་སྐུ་དུས་ཕྱག་བཞེས་པ་ནི་དགེ་འདུན་ཞལ་གྲངས་བརྒྱ་དང་བཅུ་རེད། བརྒྱ་དང་བཅུ་ཡིན་དུས་ནི་སྐབས་དེ་དུས་ང་ཚོ་གཅིག་སྟོང་བདུན་བརྒྱ་ལྔ་བཅུ་ང་གཉིས་ལོ་ལ་བོད་གཞུང་བཀའ་ཤག་གསར་དུ་བཙུགས་ཨ་ནི་བཀའ་ཤག་གི་འོག་ལ་ཡང་ང་ཚོ་ད་དྲུང་འཁོར་ཟེར་ད་རྩེ་དྲུང་དང་ཤོད་དྲུང་བྱས་ནས་ད་སྐྱ་བོ་དང་སེར་མོ་བའི་སྡེ་ཚན་གཉིས་ཡོད་རེད་པ་དྲུང་འཁོར་དེ་ནང་བཞིན་གྱི་དེ་ཚོའི་ཞལ་གྲངས་དེ་ལས་བྱེད་དེ་ལ་ཡང་ཨ་ནི་རྩེ་དྲུང་བརྒྱ་དང་བདུན་བཅུ་དོན་ལྔ་ཤོད་དྲུང་བརྒྱ་དང་བདུན་བཅུ་དོན་ལྔ་བྱས་ནས་ལས་བྱེད་བརྒྱ་དང་བདུན་དོན་ལྔ་གཉིས་ཡོད་རེད་དེ་ཡོད་པ་ནང་བཞིན་བྱས་ནས་ཨ་ནི་གྲྭ་ཚང་གི་སྐུ་གཞོགས་དེ་གྲངས་ཀ་སྤར་ནས

རྒྱལ་བ་སྐུ་ཕྲེང་བརྒྱད་པ་ཆེན་པོ་ཚོ་གསེར་ཁྲི་མངའ་གསོལ་དང་ཕེབས་བསུ་ག་འདྲ་ཞུས་ཡོད་མེད་ནི་གཟིམ་ཆུང་བརྟན་བཞུགས་ཕུལ་ཡག་དང་རྒྱལ་བ་བརྒྱད་པ་ཆེན་པོའི་རྣམ་ཐར་འདི་ཡོངས་འཛིན་ད་ཚེ་མཆོག་གླིང་ཡོངས་འཛིན་ཡེ་ཤེས་རྒྱལ་མཚན་གྱིས་ལྗགས་རྩོམ་གནང་བའི་སྐབས་ལ་དུས་འཁོར་སྒྲུབ་མཆོད་ལ་ཡང་དབུ་བཞུགས་ཕེབས་དེའི་ཉིན་མོ་དེ་ཁ་སོ་རའི་རྣམ་ཐར་ལྗགས་རྩོམ་གནང་ཡའི་ཁ་སོ་ར་དང་དབུ་ཚུགས་ཡ་ལ་སོགས་པ་དེ་འདྲའི་གི་རྣམ་ཐར་ཞིབ་ཕྲ་གི་ད་ང་ཚོ་རྣམ་ཐར་ཁག་ལ་ཡང་མཇལ་བར་བྱ་གི་ཡོད་རེད་ད་རྒྱལ་བ་སྐུ་ཕྲེང་བདུན་པ་ལུང་རྟོགས་རྒྱ་མཚོ་ནས་བྱས་པ་ཅིག་གི་བཅུ་གཉིས་པ་འཕྲིན་ལས་རྒྱ་མཚོའི་བར་དུ་ད་སྐུ་ཕྲེང་བཞི་པོ་དེ་དགུང་ལོ་བཅུ་གཅིག་ནས་ད་རིང་ན་ཉི་ཤུ་རྩ་གཅིག་བར་དུ་མ་གཏོགས་བཞུགས་ཡོད་མ་རེད་སྐུ་ཕྲེང་བཞི་པོ་འདི་ད་ང་ཚོ་བོད་མི་འབངས་བསོད་ནམས་ཀྱིས་མ་ཆུན་པ་བྱས་དགུང་ལོ་ཐུང་ཐུང་མ་གཏོགས་བཞུགས་མེད་པ་ཡིན་དུས་ཨ་ནི་མཛད་པ་འཕྲིན་ལས་ཞེ་པོ་རྒྱས་ཡས་གས་བྱུང་ཡོད་མ་རེད་དེ་ནང་བཞིན་གྱི་གྲ་ཚང་ལ་ཡང་དམིགས་བསལ་གྱི་ཆོ་ག་ཕྱག་ལེན་འདྲ་བ་དེ་འདྲ་གསར་འཛུགས་གས་གནང་ཡོད་མ་རེད་ཡིན་པ་ཡིན་ན་སྔོན་མ་རྒྱལ་བ་གོང་མ་ཚོས་ག་རེ་བཙུགས་པ་དེ་ག་ཉམས་མེད་རྒྱུན་འཛིན་གནང་ཡས་དང་སྐུ་ཕྲེང་སོ་སོའི་གོ་ས་སྐུ་ཚེ་ག་རེ་བཞུགས་པ་དེ་རྗེས་ལ་ཡང་གསུང་ཆོ་ག་ཞུ་བ་གཏོང་ཚུལ་གསེང་སུ་ཐོན་པ་ཞུས་གནང་བ་དེ་འདྲ་ཅིག་ཆགས་ཀྱི་ཡོད་རེད། རྒྱལ་བ་སྐུ་ཕྲེང་བཅུ་གསུམ་པ་ཆེན་པོའི་སྐབས་ལ་ཆ་བཞག་པ་ཡིན་ན་རྒྱལ་བ་སྐུ་ཕྲེང་བཅུ་གསུམ་པའི་སྐབས་ལ་ང་ཚོ་ད། ཨིན་ཇིའི་དམག་བོད་ལ་སླེབས་ཡས་དང་རྒྱ་མིའི་དམག་བོད་སླེབས་ཡས་ལ་སོགས་པ་དེ་འདྲའི་དཀའ་ངལ་མང་པོ་བྱུང་པ་ཡིན་ཙང་རྒྱལ་བ་སྐུ་ཕྲེང་བཅུ་གསུམ་པ་ཆེན་པོ་རྒྱ་གར་དང་སོག་ཡུལ་དང་རྒྱ་ནག་སོགས་པ་དེ་ཚོ་ལ་ཡང་ཉེན་གཡོལ་ལ་ཕེབས་དགོས་ཡས་དེ་འདྲའི་ལོ་རྒྱུས་བྱུང་ཡོད་རེད་དེ་ཚོའི་སྐབས་ལ་སོག་ཡུལ་ལ་ཕེབས་པའི་སྐབས་ལ་སོག་ཡུལ་གྱི་ད་ལྟ་དགའ་ལྡན་དགོན་པ་ལ་སོགས་པ་དེ་ཚོ་ལ་ཡང་མགོན་པོ་ཚེ་རིང་གི་འཆམ་བྱས་ནས་འཆམ་དམིགས་བསལ་གྱི་འཁྲབ་སྲོལ་ཡོད་པ་དེ་ཚོ་ཡོད་པ་ཡིན་ཙང་རྒྱལ་བ་སྐུ་ཕྲེང་བཅུ་གསུམ་པ་ཆེན་པོའི་ཆིབས་ཞབས་ལ་ཡོད་པའི་གྲྭ་ཚང་སྐུ་ཞབས་ཅིག་ལ་ཡང་མགོན་པོ་ཚེ་རིང་གི་འཆམ་དེ་ཚོ་སྦྱངས་ལ་བཅུག་ནས་ད་ལྟའི་ང་ཚོ་ཕྱག་ལེན་ཡོད་པ་གཅིག་ཆགས་ཡོད་རེད། དེ་ནང་བཞིན་གྱི་རྒྱལ་བ་སྐུ་ཕྲེང་བཅུ་གསུམ་པའི་སྐབས་ལ། ད་ལྟ། གཏེར་སྟོན་བསོད་རྒྱལ་ལས་རབ་གླིང་པ། གཏེར་སྟོན་བསོད་རྒྱལ་གྱིས་ཀོང་པོ་བུ་ཆུ་ལ་སོགས་པ་དེ་ཚོ་ནས། མཁའ་འགྲོས་ཕུལ་བ་ཡོད་རེད་གཏེར་ནས་བཞེས་པའི་ད་ལྟ་ཕུར་པ་ཡང་སྙིང་སྤུ་གྲི་བྱས་ནས་ལོ་ལྟར་ང་ཚོ་བོད་ཟླ་གཉིས་པའི་ནང་ལ་ད་ལྟ་ཡོངས་གྲགས་ཀྱི་མ་ཎི་རིལ་བུ་དང་བདུད་རྩི་ཆོས་སྨན་ཟེར་བདུད་རྩི་ཆོས་སྨན་དེ་སྒྲུབ་ཡས་དེ་རྒྱལ་བ་སྐུ་ཕྲེང་བཅུ་གསུམ་པ་ཆེན་པོའི་སྐབས་ལ་གཏེར་སྟོན་བསོད་རྒྱལ་གྱིས་གཏེར་ནས་བཞེས་པའི་ཕུར་པ་ཡང་སྙིང་སྤུ་གྲིའི་སྒོ་ནས་སྒྲུབ་པ་གནང་གི་ཡོད་རེད་འོ་དེའི་ཕྱག་ལེན་དེ་རྒྱལ་བ་སྐུ་ཕྲེང་བཅུ་གསུམ་པའི་སྐབས་ལ་གཏེར་སྟོན་ལས་རབ་གླིང་པས་གཏེར་ནས་བཞེས་གཏེར་ནས་བཞེས་ནས་ཆོ་ག་དེ་ག་ནོར་བུ་གླིང་ཁ་རང་གི་རྒྱལ་བ་སྐུ་ཕྲེང་བཅུ་གསུམ་པའི་གཟིམ་ཆུང་ལ་ཚུར་གདན་འདྲེན་ཞུས་ནས་ལོ་ཁ་ཤས་ཤིག་བཞུགས་བྱས་ཆོ་ག་ཕྱོགས་བསྒྲིགས་གནང་ཆོ་ག་ཕྱོགས་བསྒྲིགས་གནང་པ་ཙམ་འགྲིག་གི་ཡོད་མ་རེད་དེའི་ཕྱག་ལེན་དེ་མུ་མཐུད་ནས་གནས་དགོས་ཀྱི་ཡོད་པ་ཡིན་ཙང་རྣམ་རྒྱལ་གྲྭ་ཚང་ཕན་བདེ་ལེགས་བཤད་གླིང་དང་གནས་ཆུང་རྡོ་རྗེ་སྒྲ་དབྱངས་གླིང་དེ་གཉིས་ལ་ཡང་ཕྱག་ལེན་བཙུགས་ནས་ད་ལྟའི་གྲྭ་ཚང་གཉིས་ཀ་ལ་ཡོད་བསྡད་པ་གཅིག་ཆགས་ཀྱི་ཡོད་རེད། ད་ལྔ་བཅུ་ང་དགུ་ལོ་ལ་དུས་འགྱུར་བྱུང་ནས་གྲྭ་ཚང་གི་སྐུ་ཞབས་ལྔ་བཅུ་ང་གཉིས་ཙམ་ཞིག། ད་བོད་རང་གི་སྐུ་ཞབས་ལྔ་བཅུ་ང་གཉིས་བཙན་བྱོལ་ལ་ཕེབས་ཐུབ་པ་བྱུང་རེད། དོན་ཚན་ཐོག་མར་སྦག་ས་དང་དེ་ནང་བཞིན་གྱི་ད་ཌལ་ཧོ་སི་དེ་ཚོ་ལ་ཨ་ནི་ལམ་བཟོ་ལ་ཕེབས་ཡ་ལ་སོགས་པ་དང་ཚང་མ་ལོ་ཚུར་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་གཅིག་ལོའི་ཟླ་བ་བཅུ་གཅིག་པའི་ཚེས་བཅུ་གསུམ་ཉིན་མོ་དེ་བཞུགས་སྒར་ལ་ཚང་མ་སྐོང་འགུགས་གནང་བྱས་ཨ་ནི་བཙན་བྱོལ་ལ་ཨ་རྣམ་རྒྱལ་གྲྭ་ཚང་ཕན་བདེ་ལེགས་བཤད་གླིང་དེ་བསྐྱར་དུ་བཙུགས། ཨན་དེའི་རྗེས་ལ་ཡང་ཆིག་སྟོང་དགུ་བརྒྱ་བདུན་ཅུ་ཐམ་པའི་ལོ་ལ་ད་དྲུག་ཅུ་རེ་དགུ་ནས་བདུན་ཅུ་ཐམ་པའི་བར་དུ་ཨ་ནི་བཞུགས་སྒར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་གསར་བཞེངས་གནང་ནས་གསར་བཞེངས་ལེགས་གྲུབ་ཟིན་པའི་དགའ་སྟོན་གྱི་ད་རྟེན་འབྲེལ་དང་འབྲེལ་བྱས་ཨན་རྒྱ་གར་འཕགས་པའི་ཡུལ་ལ་ཡང་དུས་འཁོར་དབང་ཆེན་ཐེངས་མ་དང་པོ་དེ་བཞུགས་སྒར་ཐེག་ཆེན་གཙུག་ལག་ཁང་གནང་བ་རེད། དེ་དང་འབྲེལ་ནས་ལོ་སར་ཚེས་པ་གཅིག་ལ་ཡང་ཨན་སྐུ་བཅར་རྣམ་རྒྱལ་གྲྭ་ཚང་ཕན་བདེ་ལེགས་བཤད་གླིང་ལ་ཡང་ཨ་ནི་ད་ང་ཚོ་བྱུང་རབས་ལོ་རྒྱུས་ད་ལོ་བཞི་བརྒྱ་ལྷག་གི་ལོ་རྒྱུས་ཡོད་པ་དེ་ལ་ཡང་སྔགས་པ་གྲྭ་ཚང་ཆགས་བསྡད་ཡོད་རེད་དེ་འདྲ་ཡིན་དུས་སངས་རྒྱས་ཀྱི་བསྟན་པ་འཛིན་སྐྱོང་སྤེལ་གསུམ་བྱེད་དགོས་པ་དེ་ཨ་ནི་ང་ཚོ་མདོ་སྔགས་ཟུང་འབྲེལ་གྱི་ཐོག་ནས་ཨ་ནེ་བསྟན་པ་འཛིན་སྐྱོང་སྤེལ་གསུམ་དགོས་པ་དེ་འདྲས་ད་གལ་གནད་ཆེན་པོ་ལ་གཟིགས་རྗེས་ཨ་ནེ་རྣམ་རྒྱལ་གྲྭ་ཚང་ལ་ཡ་ང་ཚོ་ཆིག་སྟོང་དགུ་བརྒྱ་བདུན་ཅུ་ཐམ་པའི་ལོ་ལ་ཨ་ནེ་མཚན་ཉིད་གཞུང་ཆེན་བཙུགས་ནས་ཨ་ནེ་གཞི་ནས་རྣམ་རྒྱལ་གྲྭ་ཚང་ལ་ཡང་མཁན་པོའི་རིམ་པ་བྱུང་བ་རེད་སྔོན་མ་ཨ་ནེ་གྲྭ་ཚང་ལ་ཡང་མཁན་པོ་ཟེར་དེ་ཡོད་མ་རེད་ལོ་རྒྱུས་སྒང་ལ་ཡང་ཨ་ནེ་སློབ་དཔོན་ཟེར་རེད་མ་གཏོགས་ད་སྔགས་ཀྱི་ཆོ་གའི་ད་གཙོ་བོ་ཐུགས་འགན་བཞེས་དེ་སློབ་དཔོན་གྱིས་གནང་གི་ཡོད་རེད་ད། དྲུག་བདུན་ཅུ་ཐམ་པའི་ལོ་ནས་གྲྭ་ཚང་ལ་མཚན་ཉིད་བཙུགས་པ་ཡིན་ཙང་ཨ་ནེ་མཚན་ཉིད་བཙུགས་ནས་ད་ལྟ་བར་དུ་མཁན་པོའི་རིམ་པ་བྱུང་ནས་མཁན་པོ་ད་མཁན་ཐོག་བདུན་པ་བར་དུ་སླེབས་བསྡད་ཡོད་རེད། དེ་འདྲའི་བྱས་ནས་གང་ལྟར། གཅིག་འདི་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ད་བཀའ་དྲིན་ཆེ་ཤོས་གཅིག་འདི་གྲྭ་ཚང་ལ་ཡ། ནི་གཞུང་ཆེན་མཚན་ཉིད་སློབ་གཉེར་བཙུགས་ནས་ད་ཐོག་མར་ལོ་རིམ་བཅུ་རེད་དེ་ནས་ལོ་རིམ་བཅུ་གསུམ་པར་ད་ད་ལྟ་ལོ་རིམ་བཅོ་ལྔ་བར་དུ་འགྲོ་གི་ཡོད་རེད་དེ་འདྲའི་བྱས་ནས་ཨ་ནི་མདོ་སྔགས་རབ་འབྱམས་པའི་ཕྱག་འཁྱེར་འབུལ་ཡ་ལ་སོགས་པ་དེ་འདྲའི་བྱས་ནས་གང་ལྟར་མདོར་བསྡུས་པ་ཡིན་ན་རྒྱལ་བ་སྐུ་ཕྲེང་རིམ་བྱོན་དང་ཨ་ནི་སྐུ་བཅར་རྣམ་རྒྱལ་གྲྭ་ཚང་གཉིས་པོ་འདི་ད་ཐུན་མོང་མ་ཡིན་པའི་འབྲེལ་བ་ཡོད་པ། ད་རྒྱལ་བ་སྐུ་ཕྲེང་རིམ་བྱོན་གྱི་ཐུན་མོང་མ་ཡིན་པའི་གྲྭ་ཚང་གཅིག་ར་ཡོད་པ་དེ་རྣམ་རྒྱལ་གྲྭ་ཚང་ཆགས་བསྡད་རེད་འདི་འདྲའི་བྱས་ནས་ད་ཐུན་མོང་མ་ཡིན་པའི་འབྲེལ་བ་ཟེར་དུས་མདོར་བསྡུས་སུ་ཤོད་པ་ཡིན་ན་འདི་འདྲ་ཆགས་དེར། དེ་ནས་དགེ་ལགས་ཀྱིས་ད་ལྟ་གསུངས་པ་ནང་བཞིན་གྱི་ཡ་ནི། རྩེ་རྣམ་རྒྱལ་གྲྭ་ཚང་ཟེར་མིང་ཐོབ་སྟངས་སྐོར་ལ་ཡང་དེ་འདྲའི། ཁ་ཅིག་གསུངས་གནང་སོང། ད་ང་ཚོ་གི་ལོ་རྒྱུས་ནང་དུ་བལྟས་པ་ཡིན་ན་རྣམ་རྒྱལ་གྲྭ་ཚང་ལ་ནི་མིང་ཐོབ་སྟངས་དེ་རིགས་མང་པོ་ཅིག་ཡོད་པ་ཞིག་རེད་ཤག་དཔེར་ན་ནི་སྐུ་འཁོར་གྲྭ་ཚང་དང་ད་ག་ནང་བཞིན་གསུང་ཞབས་གྲྭ་ཚང། ད་ག་ནང་བཞིན་གྱི་སྐུ་བཅར་རྣམ་རྒྱལ་གྲྭ་ཚང་ནང་དེ་འདྲའི་ཞིག་ཐོབ་གནང་གི་འདུག་དེ་སོང་ཙང་ནི་སྐུ་བཅར་རྣམ་རྒྱལ་གྲྭ་ཚང་ལ་ཡ་དེ་མིང་དེ་ཐོབ་ཚུལ་དང་ཐོབ་སྟངས་དེ་ག་འདྲས་ཡིན་ན་དགེ་ལགས་ཀྱིས། ང་ཚོའི། ལས་རིམ་གསན་གཟིགས་གནང་མཁན་ཚོ་ལ་ངོ་སྤྲོད་ཞིག་གནང་རོགས་གནང། རེད་ད་སྐུ་བཅར་ཟེར་དེ་སྐུ་འདི་སྐུ་མདུན་བྱས་བསྡད་རེད། དེའི་སྐུ་བཅར་ཟེར་དུས་དེའི་འཁྲིས་ལ་དེའི་ཉེ་འཁྲིས་ལ་ཡང་ན་དེའི་གམ་ལ་གམ་བཅར་གྲྭ་ཚང་ཟེར་གྱི་རེད་སྐུ་བཅར་གྲྭ་ཚང་ཟེར་གྱི་རེད་ད་རྒྱལ་བ་རིམ་བྱོན་གྱི་སྐུའི་གམ་དང་སྐུའི་འཁྲིས་ལ་ཡ་བཅར་ནས་ད་ཞབས་ཕྱི་ཞུ་མཁན་ཡིན་པ་ཡིན་ཙང་དེ་འདྲའི་ཆ་ནས་སྐུ་བཅར་གྲྭ་ཚང་ཟེར་མིང་དེ་དེ་འདྲས་ཐོབ་པ་རེད་ད་མདོར་བསྡུས་ཞུས་ན། ལགས་སོ་དགེ་ལགས་དེ་འདྲས་ངའི་དྲི་བ་མཐའ་མ་དེ་ཡིན། ད། བོད་ནང་ལོགས་ཆ་མཚོན་པ་ཡིན་ན་ད་རྣམ་རྒྱལ་གྲྭ་ཚང་ཟེར་དུས་རྩེ་རྣམ་རྒྱལ་གྲྭ་ཚང་འདི་ཆགས་གནང་གི་ཡོད་རེད་དེ་ཡིན་ཙང་ད་ལྟའི་ཆ་ལ་ཨ་ནི་བོད་ཀྱི་རྩེ་རྣམ་རྒྱལ་གྲྭ་ཚང་གི་གནས་སྟངས་འདི་ག་འདྲའི་རུ་ཆགས་བསྡད་ཡོད་རེད་ཨ་ནི་དགེ་འདུན་གྱི་ཞལ་གྲངས་ག་འདྲས་ཡོད་རེད་ཨ་སྤྱིར་བཏང་གི་ཨ་རྩེ་རྣམ་རྒྱལ་གྲྭ་ཚང་ལ་དུས་འདི་འདྲའི་གི་ལོ་རྟག་པར་བྱེད་སྒོ་མང་པོ་ཞིག་སྲུང་བརྩི་བྱས་འདུག་ཨ་དེ་ཚོ་ཨ་ནི་ད་ལྟའི་ཆ་ལ་གནང་གི་ཡོད་མེད་ཡང་དགེ་ལགས་ཀྱིས། མཁྱེན་རྟོགས་བྱུང་བ་དེ་འདྲ་ཡོད་ན་ནི། གལ་སྲིད་མཁྱེན་རྟོགས་བྱུང་བ་ཡོད་ན་ནི་དེ་ག་འདྲས་གནང་གི་ཡོད་མེད་སྐོར་ལ་དགེ་ལགས་གཅིག་གསུང་རོགས་གནང། རེད་ད། ད་ཅི་གོང་ལ་ཞུས་པ་ནང་བཞིན་རེད་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུའི་ལོ་ལ། ནི། ད་ང་ཚོ་བོད་ལ་ཡང་དུས་འགྱུར་ཆེན་པོ་བྱུང་ནི། དེའི་གོང་ལ་ཡང་ད་ཅི་གོང་ལ་ཞུས་པ་ནང་བཞིན་རེད་གྲྭ་ཚང་སྐུ་ཞབས་ཞལ་གྲངས་བརྒྱ་དང་བདུན་ཅུ་དོན་ལྔ་ཡོད་པའི་ནང་ནས་ལྔ་བཅུ་ང་གཉིས། བཙན་བྱོལ་ལ་ཕེབས་ཐུབ་པ་བྱུང་བ་རེད་འདི་ལྷག་མ་ཚང་མ་ལ་བོད་ལ་ལས་པ་རེད་ད་དེ་ནས་ང་ཚོ་རིག་གནས་གསར་བརྗེ་ལ་སོགས་པ་འདི་འདྲས་ཚུགས་ནས་སྐུ་ཞབས་མང་པོ་ཅིག་སྐྱབས་བབས་པ་རེད་སྐྱ་མ་བབས་མང་པོ་ཅིག་ཕྱིས་སུ་ནི་པོ་ཏཱ་ལ། ཕྱིས་སུ་ཉམས་གསོ་དང་མཆོད་མཇལ་བཏང་ཡག་ལ་སོགས་པ་འདི་འདྲས་བྱེད་པའི་སྐབས་ལ་གྲྭ་ཚང་སྐུ་ཞབས་ཁ་ཤས་ཅིག་ཕ་གི་ནང་ལ་ཐུགས་འགན་བཞེས་བྱས་བཞུགས་ཐུབ་པ་བྱུང་བ་རེད་དེ་ཡིན་ནའི་ད་ད་ལྟ་ང་ཚོ་དེ་རིང་ཉིན་མོ་འདི་ཆ་བཞག་པ་ན་ཕ་གཅིག་བོད་ལ་གྲྭ་ཚང་སྐུ་ཞབས་གཅིག་ཡང་ཕལ་ཆེར་བཞུགས་ཡོད་མ་རེད་པོ་ཏཱ་ལ་ལ་དེ་ཡིན་དུས་བྱས་ཙང་སྔོན་མ་གྲྭ་ཚང་གི་ཕྱག་ལེན་ག་རེ་ཡོད་པ་དེ་ད་ལྟ་བོད་ལ་ཡང་བྱེད་ཡས་ཡོད་མ་རེད་སྦད་དེ་ཉམས་ཆག་ཕྱིན་པ་རེད། གྲྭ་ཚང་དེ་སྤྱི་ཡོངས་ད་རྩེ་རྣམ་རྒྱལ་གྲྭ་ཚང་བྱས་ནས་རྩེ་ཕོ་བྲང་པོ་ཏ་ལ་ཡང་གཙོ་བོ་བརྟན་བཞུགས་གནང་གི་ཡོད་རེད་ཡིན་པས་ན་གྲྭ་ཚང་གི་ད་འཛིན་སྐྱོང་གི་ལས་ཁུངས་ཨ་མའི་ཚོད་དེ་འབྲས་སྤུངས་ལ་ཡོད་པའི་གསང་སྔགས་ཕོ་བྲང་དང་དེ་ནས་ཅིག་འོག་ལ་ཡང་བཀྲ་ཤིས་ཁང་གསར་གྱི

ནི་སྐུ་བཅར་རྣམ་རྒྱལ་གྲྭ་ཚང་ཕན་བདེ་ལེགས་བཤད་གླིང་གི་ད་ཕ་གི་ནང་ལོགས་ལ་ད་ད་ཕོ་བྲང་དམར་པོའི་ནང་ལོགས་ལ་ཡོད་པའི་ནི་ད་ད་གྲྭ་ཚང་གི་དེ་ཅིག་ཡོད་རེད་ད་ག་སུ་རེད་ཚོགས་ཁང་ཅིག་འབྲས་སྤུངས་ལ་ཡོད་པ་དེ་ལ་གསང་སྔགས་ག་སུ་རེད་ད་པོ་ཏ་ལར་ཡོད་པ་དེ་ལ་གསང་སྔགས་དགའ་ཚལ་ཅིག་ཡོད་རེད་འོ་དེའི་ནང་ལོགས་ཀྱི་ད་ཕོ་རེ་ག་སུ་རེད་འདུ་ད་ད་འདུ་ཁང་དེའི་ནང་ལོགས་ལ་མཚམས་མཚམས་གསུང་ཚོགས་ཚུགས་པ་དེ་འདྲའི་སྐུ་པར་མཇལ་ཡས་འདུག་དེ་མ་གཏོགས་ད་ནམ་རྒྱུན་གྱི་ཆོ་ག་ཕྱག་ལེན་དེ་འདྲ་ཧ་ལམ་ཡོད་མ་རེད། དེ་ནས་ཅིག་གི་ད་པོ་ཏ་ལའི་ནང་ལོགས་ལ་ལས་ཀ་བྱེད་མཁན་ད་འཛིན་སྐྱོང་བྱེད་མཁན་མང་ཆེ་རྒྱ་མི་དམག་མི་ཆགས་བསྡད་དེ་འདྲ་ཡིན་པ་ཡིན་ཙང་ད་སྐུ་ཞབས་དེ་ཚོ་ནམ་རྒྱུན་ནང་བཞིན་བྱས་ནས་གྲྭ་ཆས་གོན་ཆོག་ཆོག་དེ་འདྲ་ཅིག་ཧ་ལམ་གནས་སྟངས་ཁོ་རང་མེད་པ་ཆགས་བསྡད། ལགས་སོ་ད་རྒན་ལགས་རང་ཕྱག་ཚོད་མེད་ལ་ནམ་རྒྱུན་ཕྱག་ལས་མང་པོ་ཞིག་ཡོད་རེད་ཡིན་པ་ཡིན་ན་དེ་རིང་ང་ཚོའི་བཅར་འདྲི་དང་ལེན་གནང་རྗེས་བཀའ་མོལ་ལྷུག་པོ་གནང་བར་ཐུགས་རྗེ་ཆེ་ཞུ་གི་ཡོད། ཐུགས་རྗེ་ཆེ་བཀའ་དྲིན་ཆེ། རྣམ་པ་ཚོས་ང་ཚོའི་ལེ་ཚན་གསན་གཟིགས་གནང་བར་ཐུགས་རྗེ་ཆེ་ང་ཚོ་ལེ་ཚན་རྗེས་མའི་ནང་སླར་ཡང་མཇལ་ཡོང།